གསན་མཁན་རྣམ་པ་བདེ་མོ་ཡིན་ནམ། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོ་ས་ག་ཟླ་བའི་ཚེས་བཅུ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་སྤྱི་ཟླ་དྲུག་པའི་ཚེས་གཉིས་རེས་གཟའ་པ་སངས་རེད། ཕྱུགས་ཉིན་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བྱ་རྒྱུ་ཡིན། ང་ལྕགས་མོ་མཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཡོ་རོབ་ཀྱི། ལཱ་ཏི་ཝི་ཡའི་སྲིད་འཛིན་གསར་བར་འཚམས་འཕྲིན་བསྩལ་བ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང། ཉག་ཆུ་རྫོང་རྨ་རི་མཚོ་གྲོང་སྡེའི་འབྱོར་གྲོང་ཚོའི་རི་རྒྱུད་དུ་ཡོད་པའི་ནགས་ཚལ་ཁྲོད་གློ་བུར་མེ་སྐྱོན་ཆེན་པོ་ཤོར་ཏེ།

ལ་ཏི་བྷི་ཡའི་ནང་ཐེངས་ཁ་ཤས་ཆིབས་བསྒྱུར་སྐབས་སུ་ཡུལ་དེའི་མི་རབས་རྒན་གཞོན་གཉིས་ཀྱི་ཁྲོད་མིའི་བཟང་སྤྱོད་ཀྱི་ཡོན་ཏན་གོང་འཕེལ་གཏོང་རྒྱུ་དང་ཆོས་ལུགས་འཆམ་མཐུན་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་གོང་འཕེལ་གཏོང་ཐབས་བཅས་ཐད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་གཞིར་དགའ་མོས་དང་དོ་སྣང་བྱེད་ཀྱི་ཡོད་པ་གཟིགས་སྣང་བྱུང་བ་བཀོད་འདུག་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྩལ་བའི་འཚམས་འཕྲིན་དེའི་ནང་ལ་ཏི་བྷི་ཡ་དང་ཁྱིམ་མཚེས་རྒྱལ་ཁབ་ཨེ་སི་ཐོ་ནི་ཡ། ལི་ཐོ་ཝི་ནི་ཡ། བཅས་ཀྱི་ནང་རང་རང་གི་ལོ་རྒྱུས་ཀྱི་ཉམས་མྱོང་དཔེར་བླངས་ནས་ཡུལ་ལུང་འདི་དག་ལ་སོ་སོའི་མི་དམངས་ལ་འཚེ་བ་མེད་པ་དང་རང་དབང་དམངས་གཙོའི་རིན་ཐང་གོང་འཕེལ་གཏོང་བའི་འོས་འགན་ཞིག་ཡོད་པ་བཀའ་གནང་ཞིང་དེང་སང་འཛམ་གླིང་འདི་དཀའ་རྙོག་ཆེ་བའི་དུས་སྐབས་ཤིག་གི་ནང་འགྲིམ་བཞིན་པ་འདི་ལྟར་ཡང་སྲིད་འཛིན་གསར་བར་བདམས་ཐོན་བྱུང་བའི་སྐུ་ཞབས་ཨེ་ཏི་གྷར་སི་ལགས་ཀྱིས་ཡུན་རིང་གི་ཉམས་མྱོང་གི་ཐོག་ནས་སྤྱི་ཚོགས་ཞབས་ཕྱིའི་ཐད་ལས་དོན་ཡག་པོ་སྒྲུབ་པར་ཐུགས་རེ་གནང་བ་དང་སྦྲགས་ཁོང་གིས་ལ་ཏི་བྷི་ཡ་མི་དམངས་ཀྱི་མངོན་འདོད་སྐོང་ཐུབ་པའི་ཐད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་སྨོན་ཡོད་ཅེས་བཀའ་གནང་འདུག། ལ་ཏི་བྷི་ཡའི་ཡུལ་གྲུ་འདི་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ལོའི་ཕྱི་ཟླ་བདུན་པའི་ནང་ཨུ་རུ་སུའི་སྤྱི་མཐུན་གྱི་མངའ་ཁོངས་སུ་བཙན་བཟུང་བྱས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་གོ་གཅིག་ལོའི་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་བདུན་ཉིན་ལ་ཏི་བྷི་ཉི་ཡ་གཞུང་གིས་ཨུ་རུ་སུའི་མངའ་ཁོངས་ནས་རང་བཙན་ཡིན་པའི་གསལ་བསྒྲགས་སྤེལ་བ་དང། ཨུ་རུ་སུའི་སྤྱི་མཐུན་རྒྱལ་སྲིད་སྤྱི་ཁྱབ་ཁང་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་གོ་གཅིག་ལོའི་ཕྱི་ཟླ་དགུ་བའི་ཚེས་དྲུག་ཉིན་རང་བཙན་གྱི་རྒྱལ་ཁབ་ཞིག་ཏུ་ངོས་ལེན་མ་བྱས་བར་དུ་ཨུ་རུ་སུའི་གཅིག་བསྡུས་ཀྱི་སྲིད་དབང་འོག་ཚུད་ཡོད་ལ་ཨུ་རུ་སུ་སྤྱི་མཐུན་རྒྱལ་ཁབ་ཀྱི་འོག་ནས་བཙན་དབང་ཐོན་མ་ཐག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་གོ་གཅིག་ལོའི་ཕྱི་ཟླ་དགུ་བའི་ཚེས་ཉེར་དགུ་ནས་ཕྱི་ཟླ་བཅུ་བའི་ཚེས་གཉིས་བར་ཨུ་རུ་སུའི་མངའ་ཁོངས་ནས་རང་བཙན་ཐོབ་པའི་ལི་ཐོ་ཝི་ནི་ཡ་གི་སྲིད་འཛིན་དང་སྲིད་བློན། དེ་བཞིན་ལ་ཏི་བྷི་ཡའི་སྲིད་འཛིན་ལས་ཚབ་བཅས་དང་མཉམ་དུ་ལཱི་ཐི་བྷི་ནི་གྲོང་ཁྱེར་ཝེ་ནེ་སི་རུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མཇལ་འཕྲད་གནང་ཡོད་ལ། རྒྱལ་ཁབ་འདི་དག་གི་གཞུང་དམངས་ནས་བོད་མིའི་འཐབ་རྩོད་ལ་རྒྱབ་སྐྱོར་གནང་གི་ཡོད་པ་རེད། ཅེ་ཁེ་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མའི་ཚོགས་ཆུང་ཞིག་གིས་རྒྱ་ནག་གིས་བོད་ནང་བོད་ཕྲུག་རྣམས་རྒྱ་རིགས་ཅན་དུ་བསྒྱུར་བའི་སྲིད་ཇུས་དེ་དང་བོད་ཀྱི་ཆོས་ལུགས་རང་དབང་སོགས་ཀྱི་ཐད་རྒྱུན་ཆད་མེད་པར་ཐེ་ཇུས་བྱེད་བཞིན་པ་དེར་ཐུགས་འཚབ་ཡོད་པའི་སྐོར་གསུངས་འདུག།

དེ་བཞིན་གོང་ཞུས་ཅེ་ཁི་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མའི་གྲོས་ཆོད་དེའི་ནང་རྒྱ་ནག་གཞུང་གིས་བོད་ཀྱི་ལོ་ངོ་བརྒྱ་ཕྲག་མང་བོའི་རིང་གི་སྤྲུལ་སྐུའི་ལམ་ལུགས་དང་ལྷག་པར་དུ ྋགོང་ས་ཏཱ་ལའི་བླ་མ་མཆོག་གི་སྐུའི་ཡང་སྲིད་ཀྱི་གནད་དོན་ཐད་ཐེ་བྱུས་བྱས་པ་དེ་ནི་བོད་མིའི་ཆོས་དད་རང་དབང་དང་དད་པ་ཡིད་ཆེས་བརྡལ་བཤིག་ཆེན་པོ་བཏང་བར་བརྟེན་དགག་པ་ཤུགས་ཆེ་ཡོད་པའི་སྐོར་བཀོད་ཡོད་པ་རེད། ད་དུང་ཅེ་ཁི་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མའི་གྲོས་ཆོད་དེའི་ནང་ཅེ་ཁི་སྤྱི་མཐུན་རྒྱལ་ཁབ་གཞུང་གི་ངོས་ནས་རྒྱ་ནག་དང་དེ་མིན་རྒྱལ་སྤྱིའི་ཚོགས་འདུའི་ཐོག་བོད་ནང་གཏན་འཇགས་སློབ་གྲྭ་འཛུགས་རྒྱུ་དེ་འཕྲལ་དུ་མཚམས་འཇོག་བྱེད་དགོས་པའི་སྐུལ་འདེད་དང་བོད་བརྒྱུད་ནང་བསྟན་གྱི་སྤྲུལ་སྐུ་ངོས་འཛིན་གནང་ཕྱོགས་དེར་གུས་བཀུར་ཐོག་གླེང་སློང་དགོས་པའི་སྐོར་གོང་ཞུས་ཅེ་ཁི་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མའི་གྲོས་ཆོད་དེའི་ནང་བཀོད་ཡོད་པ་རེད།

ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་ལྔ་བའི་ཚེས་སུམ་ཅུ་ནས་བཟུང་ཟི་ཁྲོན་ཞིང་ཆེན་དཀར་མཛེས་ཁུལ་ཉག་ཆུ་རྫོང་རྨ་རི་མཚོ་གྲོང་སྡེ་འབྱོར་གྲོང་ཚོའི་རི་རྒྱུད་དུ་ཡོད་པའི་ནགས་ཚལ་ཁྲོད་གློ་བུར་མེ་སྐྱོན་ཆེན་པོ་ཤོར་ཏེ་ད་ལྟའི་ཆར་ཉིན་གྲངས་གསུམ་འགྲོ་བཞིན་ཡོད་ཀྱང་མེ་གསོད་ཐུབ་ཀྱི་མེད་པ་དང་མེ་སྐྱོན་ཤོར་སའི་རི་ངོས་སུ་བྲག་དཀར་དགོན་པ་དང་གཤམ་དུ་ཐང་འགྱུར་ཞེས་པའི་གྲོང་ཚོ་ཆུང་ཆུང་དུད་ཚང་ཉི་ཤུ་ལྷག་ཙམ་ཡོད་པ་ཞིག་ཡོད་པ་དང། གྲོང་ཚོའི་མི་དམངས་དང་དགོན་པའི་དགེ་འདུན་པ་ཚོ་རྒྱ་ནག་གཞུང་གིས་གནས་སྐབས་མེ་སྐྱོན་ལ་གཡོལ་དགོས་པའི་བཀོད་ཁྱབ་འོག་ས་གནས་གཞན་ལ་འཁྲིད་ཡོད་པས་མི་སྣ་ལ་ཤི་རྨས་བྱུང་མེད་པ་བོད་ནང་དང་བཙན་བྱོལ་ནང་གི་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཞིང། གོང་ཞུས་འབྲེལ་ཡོད་བོད་མི་གཅིག་ནས་མུ་མཐུད་བརྗོད་དོན་ལ་ཐེངས་འདིར་མེ་སྐྱོན་ཤོར་སའི་ནགས་ཚལ་དེ་བཞིན་ཉག་ཆུ་རྫོང་ནས་ཆུ་ཚོད་གཅིག་ལྷག་གི་སར་ཡོད་པ་དང། ད་ལྟའི་ཆར་རྒྱ་ནག་གཞུང་འབྲེལ་ངོས་ནས་མེ་གསོད་མཁན་བཏང་ཡོད་ན་ཡང་མེ་ཤོར་ཚད་སྤྱི་ལེ་བཅོ་ལྔ་ཙམ་ལ་མཆེད་བཞིན་ཡོད་པས་མེ་ཤུགས་ཆེན་པོ་དང་དུ་བ་སོགས་ཤུགས་ཆེར་འཕྱུར་བཞིན་ཡོད་པ་དང་མེ་སྐྱོན་དེ་ག་འདྲ་བྱས་ཏེ་ཤོར་བའི་གནས་ཚུལ་ཤེས་རྟོགས་ཐུབ་ཀྱི་མེད་པ་དང་མེ་སྐྱོན་ཤོར་སའི་ས་གནས་དེ་དག་རྒྱ་ནག་གཞུང་གིས་ནགས་ཚལ་སྲུང་སྐྱོབ་འོག་ཡོད་སྐོར་བརྗོད་ནས་མི་དམངས་ཤིང་ནགས་ཁྲོད་གང་བྱུང་འགྲོ་བཅུག་གི་མེད་པ་དང་ད་ལྟའི་ཆར་བོད་ནང་དཔྱིད་ཀ་ཡིན་པས་ས་གཞི་ཡོངས་སུ་ལྗང་མདོག་ཅན་ཆགས་ཡོད་པས་མེ་སྐྱོན་དེ་ལྟ་བུ་ཞིག་བྱུང་དགོས་དོན་མེད་པ་འགྲེལ་བརྗོད་གནང་གི་འདུག། ངའི་བཟོ་བོ་ཉིད་ནས་ཁོ་ཡོད་དུ་ཡོང་བར་ཞུ་ཁ་རེ་གོ་ལམ་ཚུར་ལྷག་ལྷོག་ནས་ཡིག་རླུང་ཆུ་ཤེལ་ཨ། ཉག་ཆུ་མ་རི་གྲོང་ཚོའི་རི་མགོ་ཁག་ཏུ་ཤིང་ནགས་སྟུག་པོ་ཡོད་སྟབས་སེམས་ཅན་མང་པོ་འཚོ་གནས་དང་ཤིང་རིགས་སྣ་ཚོགས་དང་ནགས་ཚལ་སོགས་རང་བྱུང་ཐོན་ཁུངས་ཧ་ཅང་ཤུགས་ཆེན་པོ་ཡོད་པ་དང། ཡང་འབྲེལ་ཡོད་བོད་མི་གཞན་དེས་དེ་སྔ་རྒྱ་ནག་གཞུང་གིས་ཉག་ཆུ་རྫོང་གི་ས་གནས་ཁག་ཅིག་ཏུ་རི་མགོར་ཤིང་ནགས་གཅོད་འབྲེག་ཤུགས་ཆེར་བྱས་མྱོང་ཡོད་པ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུའི་ནང་སྤྲུལ་སྐུ་བསྟན་འཛིན་བདེ་ལེགས་རིན་པོ་ཆེ་མཆོག་དང་ཁོང་གི་འབྲེལ་ཡོད་སློབ་མ་ཚོས་ཉག་ཆུ་ས་ཁུལ་གྱི་ཁོར་ཡུག་སྲུང་སྐྱོབ་ཆེད་རྫོང་དང་ཁུལ་ཞིང་ཆེན་བཅས་སུ་ནགས་ཚལ་གཅོད་འབྲེག་མི་ཆོག་པའི་ཞུ་གཏུག་རིམ་པར་བྱས་འབྲས་སུ་ཤིང་ནགས་དང་ནགས་ཚལ་མང་དག་ཅིག

མེ་སྐྱོན་བྱུང་བའི་གནས་ཚུལ་ལོ་ལྟར་བྱུང་གི་ཡོད་པ་རེད་ལ། དཔེར་ན་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཐེ་བོའི་སྟག་ར་ནགས་རིའི་ནང་མེ་སྐྱོན་ཆེན་པོ་ཤོར་ཏེ་ཁྱོན་ཉིན་མཚན་དགུ་རིང་གསོད་མ་ཐུབ་པའི་གནས་ཚུལ་བྱུང་ཡོད་པ་དང། རྗེས་སུ་ས་གནས་ཡུལ་མི་ཚོས་རྒྱ་ནག་གཞུང་གིས་མེ་སྐྱོན་རྗེས་སུ་ཤིང་ནགས་གཅོད་འབྲེག་གིས་དབོར་འདྲེན་བྱས་ཡོད་སྐོར་བརྗོད་ཡོད་པ་རེད་ལ། དེ་བཞིན་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར། དཀར་མཛེས་ཁུལ་སེར་ཤུལ་རྫོང་ཁོངས་ཀྱི་ནགས་རི་ཞིག་ཏུ་མེ་སྐྱོན་ཆེན་པོ་བྱུང་བར་ས་གནས་སྲིད་གཞུང་གི་མི་སྣ་ཚོས་མེ་གསོད་ཐབས་མ་བྱས་པར་བརྟེན་ཉིན་ཞག་དྲུག་རིང་མེ་མཚམས་མ་ཆད་པར་འབར་ཏེ་ཤིང་ནགས་དང་སེམས་ཅན་ལ་མེ་སྐྱོན་ཆེན་པོ་བྱུང་ཡོད་པ་རེད་ལ། གཞན་ཡང་ཕྱི་ལོ་ཉིས་སྟོང་བཅུ་ལོར་ཀོང་པོ་ཁུལ་རྫ་ཡུལ་རྫོང་གི་ནགས་ཚལ་ལ་མེ་ཤོར་ཏེ་ས་ཁྱོན་སྤྱི་ལེ་ཉི་ཤུ་རྩ་དྲུག་ལྷག་གི་ཤིང་ནགས་ཚིག་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། རྒྱ་ནག་གིས་རྒྱལ་མཚམས་བརྒལ་ནས་ཕྱི་ཕྱོགས་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་རྩོད་ལེན་པར་གནོན་ཤུགས་སྤྲོད་བཞིན་པའི་སྐོར་གས་ཐོ་གི་གནས་ཚུལ་ཕྱོགས་བསྒྲིགས་དང་འབྲེལ་ཡོད་ཉམས་ཞིབ་པར་བཅར་འདྲི་ཞུས་པར་གསན་རོགས་གནང། རྒྱ་ནག་གིས་རྒྱལ་མཚམས་བརྒལ་ནས་ཕྱི་ཕྱོགས་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་རྩོད་ལེན་པར་གནོན་ཤུགས་སྤྲོད་བཞིན་པའི་སྐོར་ལ། Doublethink ཞེས་པའི་ཞིབ་འཇུག་ཁང་ཞིག་གིས། ཁ་བྱང་ལ་གྲག་འགུལ་མེད་པའི་སྒྲ་གདངས་དང། ལྐོག་ཏུ་འཛུལ་བའི་འཐབ་རྩོད་ཅེས་པའི་སྙན་ཐོ་ཞིག་བཏོན་ཡོད་ལ། སྙན་ཐོ་དེའི་ནང་དུ། ཁོ་ཚོས་རྒྱ་ནག་གི་སིམ་འཛུལ་ལས་ཤེས་རྟོགས་བྱུང་བའི་ལས་ཀ་བྱེད་སྟངས་སྐོར་ཞིག་སྤྱི་སྡོམ་གྱི་ཚུལ་དུ་འཁོད་ཡོད་པ་སྟེ། དང་པོ་དེ་ནི། རྒྱ་ནག་གིས་དྲ་རྒྱའི་གསང་ཉུལ་བའི་རྩ་འཛུགས་བཙུགས་ནས། ཕྱིའི་རྒྱལ་ཁབ་ཁག་གི་ཆབ་སྲིད་ཀྱི་ལྟ་སྤྱོད་མི་མཐུན་པ་དང། འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་དག་ལ་རྒོལ་བཞིན་ཡོད་པ་སྟེ། དེ་དག་གི་དྲ་རྒྱ་དང་བརྡ་འཕྲིན་གྱི་གླེང་སྟེགས་སྒོ་རྒྱག་པ་དང། མི་སྒེར་གྱི་གནས་ཚུལ་ངན་པ་སྤྱི་བསྒྲགས་བྱེད་པ། ལྟ་རྟོག་དང་སུན་གཙེར་བྱེད་པ་མ་ཟད། ནང་མིར་འཇིགས་སྐུལ་བྱེད་ཀྱིན་ཡོད་པའི་སྐོར་འཁོད་ཡོད་ལ། གཉིས་པ་དེ་ནི། ནང་མིར་འཇིགས་སྐུལ་བྱས་པ་དང་བསྟུན་ནས་མི་སྣ་དེ་དག་གི་སེམས་ཁམས་མི་སྐྱིད་པ་བཟོ་ཐབས་བྱེད་ཀྱིན་འདུག་ཅིང། གསུམ་པ་དེ་ནི། འགྲོ་བ་མིའི་ཐོབ་ཐང་རྩོད་ལེན་པའི་མི་སྒེར་དང་ཚོགས་སྡེ་ཁག། གནས་ཡུལ་དུ་འཕྲད་བཞིན་པའི་དཀའ་ཁག་དང། འགལ་ཟླ་ཕྲན་ཚེགས་བེད་སྤྱོད་བྱས་ནས། གནས་ཚུལ་རྫུན་བཟོ་དང་མང་ཆེར་བཟོས་ཏེ། ས་ཁུལ་དེར་ཁྲིམས་འགལ་དུ་བཟོ་ཐབས་བྱེད་པ། བཞི་བ་དེ་ནི། རྒྱ་ནག་གཞུང་གིས་ནམ་ཡང་འགྲོ་བ་མིའི་ཐོབ་ཐང་སྐོར་གྱི་སྐྱོན་བརྗོད་ལ་ངོས་ལེན་མེད་པར། མི་རིགས་རིང་ལུགས་ཀྱིས་འགྲོ་བ་མིའི་ཐོབ་ཐང་ལ་འགྲེལ་བཤད་རྒྱག་ཐབས་བྱས་ནས། ཆབ་སྲིད་དང་ལྟ་སྤྱོད་མི་མཐུན་པའི་མི་སྒེར་དང་ཚོགས་སྡེ་ནག་པོ་བཟོ་ཐབས་བྱེད་པ། ལྔ་བ་དེ་ནི། རྒྱལ་མཚམས་བརྒལ་བའི་གནོན་ཤུགས་སྤྲོད་ཐབས་བྱ་སྟངས་དེ་ནི། ཤིན་ཏུ་རྙོག་འཛིང་ཆེ་ལ། ཐབས་ལམ་སྣ་མང་བེད་སྤྱོད་བྱེད་ཀྱི་ཡོད་པའི་སྐོར་འཁོད་ཡོད་ལ། རྒྱ་ནག་གིས་ནུབ་ཕྱོགས་ཀྱི་དམངས་གཙོའི་ལམ་ལུགས་ལ་ཡིད་ཆེས་མེད་པ་དང། རྒྱ་ནག་གི་མི་རིགས་རིང་ལུགས་དེ་བཟང་བོ་ཞིག་ཡིན་པའི་རྣམ་པ་བཟོ་ཐབས་ལ་འབད་བརྩོན་བྱས་ནས། གཡོ་ཁྲམ་དྲིལ་བསྒྲགས་བྱས་ཏེ། ཕྱི་ཕྱོགས་ཀྱི་རྒྱ་ནག་དང་ཆབ་སྲིད་ཀྱི་ལྟ་སྤྱོད་མི་མཐུན་པའི་མི་སྒེར་དང། ཚོགས་སྡེ་ཁག་གི་སྟོབས་ཤུགས་དང་ནུས་པ་ཉམས་རྒུད་དུ་གཏོང་ཐབས་ལ་འབད་ཀྱིན་ཡོད་པ་ཞིག་ཡིན་པའི་སྐོར་འཁོད་ཡོད་པ་རེད། དྲུག་པ་དེ་ནི། ཞིབ་འཇུག་ཁང་དེས་རྒྱ་ནག་གིས་སུན་གཙེར་བྱེད་བཞིན་པའི་མི་སྣ་སྐོར་ཞིག་ལ་བཅར་འདྲི་བྱས་པ་ལས་ཤེས་རྟོགས་བྱུང་བར་གཞིགས་ན། རྒྱ་ནག་གིས་ཕྱི་ཕྱོགས་ཀྱི་ལས་འགུལ་བའི་དཔལ་འབྱོར་གྱི་ནུས་པ་དང། མི་སྣའི་སྟོབས་ཤུགས་སོགས་ཀྱི་ཞན་ཆ་བཟུང་ནས་ཁོ་ཚོས་ལས་འགུལ་སྤེལ་རྒྱུ་འགོག་ཐབས་བྱ་ཐབས་བྱེད་ཀྱི་ཡོད་པ་ཞིག་གི་སྐོར་སོགས་སྙན་ཐོ་དེའི་ནང་དུ་འཁོད་ཡོད་པ་རེད། དེ་བཞིན་དུ་ཉེ་སྔོན་རྒྱ་ནག་གི་མི་གསུམ་གྱིས་རྒྱ་རིགས་གྲོས་བྱེད་མཁན་ཚོར་བརྙས་བཅོས་བྱས་པར་བརྟེན་ནས་ཨ་རིའི་ཁྲིམས་ཁང་དུ་གྱོད་གཏུག་བྱས་ཡོད་པ་དང། ཨ་རིར་ཁྲིམས་གཏུག་བྱེད་མཁན་གྱི་ཁྲིམས་རྩོད་པས་རྒྱ་ནག་གི་མི་སྣ་དེ་དག་གིས་ཨ་རིའི་ཉིའུ་ཇེར་སི་ནང་གནས་སྡོད་བྱས་པའི་རྒྱ་རིགས་ལ་ཕྱིར་རྒྱ་ནག་ཏུ་ལོག་ནས་ལྐོག་ཟ་རུལ་སུངས་ངོས་ལེན་བྱེད་དགོས་ཚུལ་བརྗོད་ཡོད་པ་རེད། གནས་ཚུལ་དེ་དང་འབྲེལ་ནས་ཨ་རིའི་དོན་གཅོད་ཁང་གི་བོད་རིགས་འབྲེལ་མཐུད་པ་དང་རྒྱ་རིགས་སྐོར་གྱི་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ལ། རྒྱ་ནག་གི་རྒྱལ་མཚམས་བརྒལ་བའི་གནོན་ཤུགས་ཀྱི་སྲིད་ཇུས་དེས། བྱེས་ཀྱི་བོད་མི་རྣམས་ལ་ཇི་ལྟར་ལག་བསྟར་བྱེད་བཞིན་པའི་སྐོར་ལ་བཅར་འདྲི་བྱེད་སྐབས་ཁོང་གིས་གསུངས་དོན། ད་བོད་པའི་སྤྱི་ཚོགས་ནང་ལ་ཡིན་ནའི་ད་ག་རང་རེད་ཁ་ཤས་ཁོང་ཚོའི་བྱེད་སྟངས་དེ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན། ད་མི་དེ་འདྲ་ལ་ཡང་འབྲེལ་བ་བྱས་ནས་ཨ་ནི་ཁྱེད་རང་ཕར་གཅིག་ལྟ་སྐོར་ཡོང་ན་ཡག་པོ་ཡོད་རེད་གཉེན་འཕྲད་ཡོང་ན་ཡག་པོ་ཡོད་རེད་ཅེས་དེ་འདྲའི་གི་འབྲེལ་བ་འཛུགས་ཐབས་བྱས་ནས་ཨ་ནི་འབྲེལ་བ་དེ་འཛུགས་ཐུབ་སོང་ན་ཨ་ཁོ་རང་ཚོས་མཇུག་མ། ཅིག་ལས་འགན་སྤྲད་ཡག་རེད་ལས་ཀ་སྐུལ་ཡག་རེད་དེ་འདྲའི་གི་ལས་ཀ་བྱེད་ཀྱི་ཡོད་རེད། ད་རིགས་གཅིག་ལ་ཡང་དེ་འདྲའི་ཁ་མ་ཉན་ཁ་ལ་མ་ཉན་པ་ཡིན་ན་དེ་བྱེད་ཟེར་དུས་ཁ་ལ་མ་ཉན་པ་ཡིན་ན་ཨ་ནི་དེའི་གཅིག་བོད་ནང་ལོགས་ལ་ཡོད་པའི་དེའི་གཉེན་ཚན་དེ་འདྲ་ལ་ཡང་སུན་པོ་བཟོ་ཡག་ཐ་ན་སྡིགས་ར་སྐུལ་ཡག་དེ་འདྲའི་གི་ད་གནས་ཚུལ་མང་པོ་ད་སྔ་ཅིག་ནས་ད་ཁ་གསལ་ལོས་གཅིག་དང་ཤུགས་ཆེ་ཆུང་གཅིག་མ་གཏོགས་གནས་ཚུལ་དེ་མུ་མཐུད་བྱས་ཡོང་གི་ཡོད་རེད། རྒྱ་ནག་གིས་རྒྱལ་ནང་དུ་ཡོད་པའི་གཞུང་དང་ལྟ་སྤྱོད་མི་མཐུན་པ་དག་ལ་དྲག་གནོན་བྱེད་ཀྱི་ཡོད་པ་མ་ཟད། འཛམ་གླིང་གི་ས་ཕྱོགས་གང་སར་ཡོད་པའི་རྒྱ་ནག་དང་ལྟ་སྤྱོད་མི་མཐུན་པའི་དམངས་གཙོ་རྩོད་ལེན་པའི་མི་སྒེར་དང་ཚོགས་སྡེ་སོགས་ཀྱི་དྲ་རྒྱར། སིམ་འཛུལ་གྱིས་གནས་ཚུལ་རྐུ་འཁྱེར་དང། གཏོར་བརླག་བྱེད་ཀྱི་ཡོད་པ་ལྟར། མིག་སྔར་ཁ་གསལ་གྱི་གསལ་བཤད་བྱས་མེད་ནའང། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་དྲ་རྒྱའི་སྟེང་དུའང། གསལ་བཤད་ཅིག་སྤེལ་ཡོད་པའི་ནང་དུ། ཁོ་ཚོའི་དྲ་རྒྱར་ཡང་གཏོར་སྐྱོན་བཟོས་ཡོད་ནའང། མཇུག་མཐར་ང་ཚོས་སྲུང་སྐྱོབ་ཀྱིས་སིམ་འཛུལ་བྱེད་མཁན་ལ། རྟོག་ཞིབ་ཀྱིས་འབྲེལ་ཡོད་ཀྱི་གནས་ཚུལ་བསྡུ་ལེན་བྱས་ཡོད་པའི་སྐོར་གྱི་གནས་ཚུལ་འཁོད་ཡོད་པ་རེད།

མི་ཀྲ་བརྒྱ་ར་གཉིས་ཡོད་པ་དེ་གསར་རྙེད་བྱུང་ཡོད་ལ་ཞིབ་འཇུག་བྱེད་མཁན་ཚོས་མི་མེད་གནམ་གྲུ་བེད་སྤྱོད་ཀྱིས་ཚད་འཇལ་ཡོད་པའི་སྐབས་སུ་ཤིང་སྡོང་མང་ཆེ་བ་རིང་ཚད་མི་ཀྲ་བརྒྱད་ཅུ་གྱ་བཞི་ཡན་ཡོད་པ་དང་ཡང་ཤིང་སྡོང་ཉི་ཤུ་རྩ་ལྔ་གི་རིང་ཚད་མི་ཀྲ་དགུ་བཅུ་གོ་ལྔ་གི་ཡན་ཡོད་པ་ཤེས་རྟོགས་བྱུང་བ་མ་ཟད་ཨེ་ཞི་ཡའི་ནང་ཤིང་ནགས་མཐུག་ཤོས་ཀྱང་བོད་ནས་ཡིན་པ་བརྗོད་འདུག། དེ་བཞིན་ལོ་སྔོན་མར་རྒྱ་ནག་གི་ཚན་རིག་པས་ཞིབ་འཇུག་སྐབས་སུ་རིང་ཚད་མཐོ་ཤོས་མི་ཀྲ་བརྒྱད་ཅུ་གྱ་གསུམ་ཡོད་པའི་ཤིང་ཐང་ཞིག་ཡིན་པ་དང་གནས་ཚུལ་ནང་དེ་ནི་ད་ལྟའི་བར་ཟིན་ཐོ་གསར་བ་བཞག་པའི་ཤིང་སྡོང་དེ་ཡིན་པས་རྒྱལ་ཁབ་ཀྱིས་སྲུང་སྐྱོབ་བྱེད་ཀྱི་ཡོད་ཚུལ་བཀོད་ཡོད་ཀྱང་རྒྱ་ནག་གིས་བོད་ལ་བཙན་འཛུལ་བྱས་པའི་རྗེས་སུ་བོད་ནང་གཏེར་ཁ་སྔོག་འདོན་དང་ཤིང་ནགས་གཅོད་འབྲེག་གི་གནས་ཚུལ་ཚབས་ཆེན་བྱུང་ཡོད་པ་རེད། ཐའེ་ཝན་གྱིས་ཨ་སྒོར་ས་ཡ་ལྔ་གི་རོགས་སྐྱོར་ཞལ་འདེབས་ཀྱི་མ་དངུལ་བཏང་ནས་ལི་ཐོ་ཝེ་ནི་ཡ་དང་ལྷན་དུ་ཡུག་ཁེ་རིན་བསྐྱར་གསོའི་ལས་དོན་ནང་མཉམ་ཞུགས་གནང་འདུག་ཚེས་གཅིག་རེས་གཟའ་ལྷག་པའི་ཉིན་ལི་ཐོ་ཝེ་ནི་ཡ་གཞུང་གི་མ་དངུལ་འཇོག་མཁན་སྡེ་ཚན་ནས་བརྗོད་ན་ཐའེ་ཝན་གྱིས་ལི་ཐོ་ཝེ་ནི་ཡས་སྣེ་ཁྲིད་པའི་ཡུག་ཁེ་རིན་བསྐྱར་གསོའི་ལས་གཞིར་མ་དངུལ་ཨ་སྒོར་ས་ཡ་ལྔ་གི་རོགས་སྐྱོར་ཞལ་འདེབས་གནང་ཡོད་པ་རེད། ཨར་དབུས་ལས་གཞི་དོ་དམ་སྡེ་ཚན་ནས་གསལ་བསྒྲགས་བྱས་པའི་ནང་གོང་བཤད་མ་དངུལ་དེ་དག་ཡུག་ཁི་རན་གྱི་སྦོ་རོ་ཌི་ཡན་ཁ་ས་གནས་ཀྱི་སློབ་གྲྭ་ཞིག་དང་ཨེ་རན་པིན་ས་གནས་ཀྱི་བྱིས་སྐྱོང་ཁང་ཞིག་བསྐྱར་གསོའི་ལས་དོན་ཐད་བཀོལ་སྤྱོད་བྱེད་རྒྱུ་ཡིན་འདུག་དེ་བཞིན་ལི་ཐོ་ཝི་ནི་ཡ་གཞུང་གིས་ད་ལྟའི་བར་ཨ་སྒོར་ས་ཡ་དགུ་དང་འབུམ་གཉིས་ཙམ་ཡུག་ཁི་རན་གྱི་བསྐྱར་གསོའི་ལས་དོན་ཐད་བཏང་ཡོད་ལ་ཐེ་ཝན་གྱི་རོགས་སྐྱོར་མ་དངུལ་དེ་དག་གིས་སློབ་གསོའི་མཁོ་ཆས་ཡོ་བྱད་མངགས་ཉོ་བྱེད་རྒྱུ་ཡིན་འདུག།

ཡིན་ན་ཡང་ཡོ་རོབ་མནའ་འབྲེལ་མཐུན་ཚོགས་ཀྱིས་དེ་ནི་རྒྱ་ནག་གིས་ལི་ཐོ་ཝེ་ནི་ཡར་ཚོང་དོན་མཐོང་ཆུང་གི་བྱེད་ཐབས་ཤིག་ཡིན་པ་རྒྱ་ནག་ལ་སྐྱོན་བརྗོད་ཀྱིས་འཛམ་གླིང་ཚོང་དོན་སྒྲིག་འཛུགས་ནང་གདོང་ལེན་བྱས་ཡོད་ལ་དེར་ཨ་རི་དང་དབྱིན་ཇི་ཨོ་སི་ཀྲི་ལི་ཡ་བཅས་ནས་ཡོ་རོབ་མཐུན་ཚོགས་ལ་རྒྱབ་སྐྱོར་གནང་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན་དེ་རིང་གི་པེ་ཅིན་ནས་བོད་དོན་གླེང་བ་ཞུ་བའི་ལེ་ཚན་ནང་དུ་རྩོམ་པ་པོ་འོད་ཟེར་ལགས་ནས་རྒྱ་ཡིག་ནང་བྲིས་པའི་རྩོམ་ཡིག་གངས་རིན་པོ་ཆེ་ནས་རྒྱལ་ཁམས་འགྲིམས་ཏེ་ཕེབས་མཁན་དགེ་འདུན་པ་ཞིག་ལ་འཕྲད་པ་དང་དེ་བཞིན་གནས་རིའི་ལྷོ་ངོས་ཀྱི་བོད་མི་དང་བཙན་བྱོལ་གྱི་ཆོས་ཕྱོགས་ཀྱི་དབུ་ཁྲིད་ཅེས་པའི་ནང་གི་ད་ལྟའི་གནས་རིའི་གཞོགས་གཉིས་ཀྱི་ཤོན་ལ་ལྟ་ཞིབ་ཅེས་པའི་བར་ཆ་དེ་རྡོ་རྗེ་མཚོ་གིས་རྒྱང་སྲིང་ཞུ་བར་གསན་རོགས་གནང།

སྐྱེས་མའི་བོད་ལྗོངས་བརྙན་འཕྲིན་ཁང་གིས་ཉིས་སྟོང་ཉེར་གཅིག་ལོའི་རྒྱའི་ལོ་སར་དང་བོད་པའི་ལོ་སར་གྱི་དགའ་སྟོན་མཚན་ཚོགས་ཟེར་བ་དེའི་ཐོག་ཏུ་མིག་བགྲད་ནས་བལྟ་མི་ཐུབ་པ་ལྟ་བུའི་ཤོན་གྱི་ཞབས་བྲོ་མཐོང་བྱུང། འཁྲབ་སྟོན་པ་ནི་མངའ་རིས་ཁུལ་གྱི་རྫོང་ཁག་གི་སྒྱུ་རྩལ་རུ་ཁག་དང། བོད་ལྗོངས་སློབ་གྲྭ་ཆེན་མོའི་སྒྱུ་རྩལ་སློབ་གླིང་སོགས་ནས་ཡིན་ཞིང། གནས་རི་དང་གནས་མཆོག་གི་ཆེད་དེ་བཞིན་གུ་གེ་ལྡེབས་རིས་ཀྱི་རི་མོ་བརྙན་པར་གྱི་ལམ་ནས་བཀྲག་མདངས་དོད་པོ་བཟོས་ཏེ་རྒྱབ་ལྗོངས་སུ་བྱས་ནས་སྡིངས་ཆའི་སྟེང་མཛེས་ཉམས་ལྡན་ལ་མིག་མདའ་ངེས་གཏན་མེད་པའི་མཛེས་མ་ཚོའི་འཁྲབ་སྟངས་ནི་ཚོད་འཛིན་མེད་པར་འགུལ་སྟངས་ཤུགས་ཆེ་བ་དང་ཐ་ན་རྐང་བ་མཐོན་པོར་འདེགས་གིན་འདུག་པས

དེབ་འདི་ད་ཆ་ད་དུང་སློབ་སྦྱོང་བྱེད་དགོས་མིན་ཤེས་མ་སོང། འདི་ནི་དུས་རབས་བཅུ་དགུ་བའི་ནང་གི་བོད་བརྒྱུད་ནང་བསྟན་གྱི་ཆོས་ལུགས་རིས་མེད་གནང་མཁན་གྱི་ཚབ་མཚོན་མི་སྣ་ཀོང་སྤྲུལ་ཡོན་ཏན་རྒྱ་མཚོའམ་ཀརྨ་བཀའ་བརྒྱུད་ཀྱི་འཇམ་མགོན་ཁམས་སྤྲུལ་རིན་པོ་ཆེ་སྐུ་འཕྲེང་དང་པོས་བརྩམས་གནང་བ་ཞིག་རེད། བོད་ཀྱི་སྲོལ་རྒྱུན་རིག་གནས་གཅེས་བསྡུས་ཀྱི་གསུང་རྩོམ་མཛོད་ཆེན་ལྔ་ཞུ་བའི་ནང་གི་ཤེས་བྱ་ཀུན་ལ་ཁྱབ་པའི་མཛོད་ཞུ་བ་དེ་ཡང་ཤེས་བྱའི་མཛོད་ཞུ་བ་དེ་རེད། དེའི་ནང་སྒྲ་རིག་པ་དང་ཚད་མ་རིག་པ། བཟོ་རིག་པ། སྐར་རྩིས་རིག་པ། གསོ་བ་རིག་པ། སྒྱུ་རྩལ་སོགས་ཀྱི་ཤེས་བྱ་ཚུད་ཡོད་ཅིང། དེའི་ནང་ཆོས་ལུགས་དང་འཇིག་རྟེན་པའི་ཟློས་གར་ཚུད་པའི་ཟློས་གར་ཡན་ལག་དགུ་ཞུ་བའི་སློབ་སྟོན་གནང་ཡོད་པ་མ་ཟད། ད་དུང་འཛེམ་དགོས་པ་ལྔ་ཞེས་ནན་པོའི་ཐོག་ནས་བསླབ་བྱ་གནང་ཡོད་པ་སྟེ་དཔའ་ཉམས་ལྡན་ལ་གཏུམ་དྲག་དོད་པོའི་ཞབས་བྲོར་གཡོ་འགུལ་མང་ན་ནོར་འཛོལ་ཡོང་རྒྱུ། ཁང་དྲག་མཉེན་ཆ་ལྡན་པའི་ཞབས་བྲོར་བྱད་བཟོ་མང་དྲགས་ན་ནོར་འཛོལ་ཡོང་རྒྱུ། བདེ་ལྕག་འཁྱུག་པའི་ཞབས་བྲོར་ཚབ་ཚུབ་ཚ་དྲགས་ན་ནོར་འཛོལ་ཡོང་རྒྱུ། དལ་ཞིང་ལྷོད་པའི་ཞབས་བྲོར་བག་ཡངས་ཚ་དྲགས་ན་ནོར་འཛོལ་ཡོང་རྒྱུ།

གལ་ཏེ་ད་ལྟའི་ཟློས་གར་རྩོམ་སྒྲིག་འཁྲབ་ཁྲིད་བྱེད་མཁན་ནས་འདི་ཚོ་ཚང་མ་རྙིང་རུལ་ཞིག་ཡིན་པར་བརྩིས་ནས་དེང་དུས་དང་དར་སྲོལ་མིན་ལ་གཟིགས་མོ་བའི་ཡིད་དབང་འཕྲོག་མི་ཐུབ་པར་ངོས་འཛིན་བྱེད་ཀྱི་ཡོད་ན་ངས་ཀྱང་འདིར་རང་གཅིག་པུ་ཁྲེལ་དགོད་ཅིག་བྱས་ཏེ་འགྲིག་གི་རེད་ཁྱེད་ཚོ་སེམས་པ་སྐྱིད་པོ་བྱུང་ན་འགྲིག་གི་རེད་ཅེས་བརྗོད་རྒྱུ་ཡིན། དཀྱུས་མའི་ཟློས་གར་གྱི་ཡན་ལག་དགུ་ཞེས་པ་སྦྱངས་མྱོང་མེད་ལ་གཞས་དང་ཞབས་བྲོར་ཡང་མཁས་པོ་མེད། འོན་ཀྱང་སྲོལ་རྒྱུན་ལ་བརྩི་མཐོང་བྱེད་ཤེས་ཀྱི་ཡོད་ལ། མ་མཐའ་ཡང་ཡག་སྡུག་ལ་ལྟ་ཐུབ་མཁན་ཞིག་དང་ད་དུང་སྲོལ་རྒྱུན་གྱི་ཤོན་བྲོ་ཞེས་འབོད་ཆོག་པ་འདི་ཐོག་མའི་རྣམ་པར་དགའ་ཞེན་ཐོག་ནས་གཅེས་འཛིན་བྱེད་དགོས་པ་ལས

对丰收的期待。这分明是农耕社会的景象啊！ རིག་རྩལ་གྱི་ལས་ཀ་བྱེད་མཁན་ཚོས་ཧ་ལམ་ཚང་མ་ཆོས་ལུགས་ཀྱི་དད་མོས་མངོན་པའི་གཞས་ཚིག་ནང་ནས་ཧ་ཅང་དཀའ་ཚེགས་ཆེན་པོའི་ཐོག་ནས་འཇིག་རྟེན་པའི་འཚོ་བར་བསྟོད་གླུ་ལེན་པའི་ཚིག་རྐང་འདི་གཉིས་རྙེད་ཡོད་པ་མངོན་གསལ་དོད་པོ་རེད། རང་མཁོ་ཡོད་པ་ཟུར་འདོན་བྱས་ནས་ལོ་ལེགས་ཟེར་བར་རེ་སྒུག་བྱས་པ་འདི་ནི་ཞིང་འདེབས་སྤྱི་ཚོགས་ཀྱི་རྣམ་པ་ཞིག་ཡིན་པ་གསལ་པོ་རེད། དེ་ཡང་བོད་ལ་བདེ་སྐྱིད་ཀྱི་འཚོ་བ་སྐྲུན་མཁན་ཞེས་ཉིན་ལྟར་བརྗོད་མཁན་གྱི་དཔོན་རིགས་ཚོ་འདོད་བློ་ཁེངས་པ་ཡོང་རྒྱུ་ཡིན་པ་དང་འཛིན་སྐྱོང་གི་གྲུབ་འབྲས་ལ་བསྟོད་བསྔགས་གཏོང་གི་ཡོད་པར་བསམ་གྱི་ཡོད་ཀྱི་རེད། ཤོན་གཞས་ཉི་ཤུ་རྩ་ལྔ་གི་ནང་དུ་ཤོན་གཞས་འདི་དངོས་གནས་ཡོད་མེད་ཤེས་མ་སོང། དེར་གནའ་སྔ་མོའི་མགུར་གླུའི་རྣམ་པ་དང་བྲོ་བ་གང་ཡང་མེད་པ་མ་ཟད་ད་དུང་དགའ་ནས་སྐྱིད་སོང་ཟེར་བའི་ཕབ་བསྒྱུར་འདི་ནི་ཧ་ཅང་གི་ཐབས་ཆག་ཅིག་འདུག། གསན་མཁན་རྣམ་པ་ཐེངས་འདིའི་རྩོམ་པ་པོ་འོད་ཟེར་ལགས་ཀྱི་རྩོམ་ཡིག་རྒྱང་སྲིང་ཞུས་ཟིན་པ་ཡིན། རྩོམ་ཡིག་འདིའི་ནང་དོན་ཁག་རྩོམ་པ་པོ་ཁོང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ལྟ་བ་ཡིན་པས་ཁྱབ་ཀྱི་མེད། རྩོམ་ཡིག་འདི་བོད་སྐད་དུ་བསྒྱུར་མཁན་སྒྲོལ་དཀར་ཡིན། ཁྱེད་རྣམ་པས་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས། གསན་མཁན་རྣམ་པ་དེ་རིང་གི་ལས་རིམ་བཀོད་སྒྲིག་པ་དང་གསན་བརྗེ་བྱེད་མཁན་ལྕགས་མོ་མཚོ་ཡིན་རྩོམ་སྒྲིག་འགན་འཁུར་བ་རྡོ་རྗེ་དགྲ་འདུལ་ལགས་ཡིན་ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཊོན་ན་ཡོད་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཆ་ཚང་རྒྱང་སྲིང་ཞུས་ཚར་སོང་ང་ཚོའི་ལས་རིམ་ཁག་བོད་ནང་ཞོགས་པའི་དུས་ཚོད་དྲུག་དང་ཕྱེད་ཀ་ནས་བདུན་པའི་བར་དང་སྔ་དྲོའི་དུས་ཚོད་བཅུ་བ་ནས་བཅུ་ར་ཕྱེད་ཀའི་བར་ཡང་དགོང་མོའི་དུས་ཚོད་བརྒྱད་ར་ཕྱེད་ཀ་ནས་དགུ་བའི་བར་བཅས་རྒྱང་སྲིང་བྱེད་བཞིན་ཡོད་པས་ཁྱེད་རྣམ་པས་དུས་ཚོད་ལྟར